འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཡི་མི་འབོར་ནི་འཛམ་གླིང་མི་འབོར་གྱི་བསྡོམས་འབོར་ལས་བརྒྱ་ཆ་དྲུག་ཅུ་ཙམ་ཟིན་ཡོད་པ་མ་ཟད་གོ་ལའི་ཁྱོན་ཡོངས་ཀྱི་དཔལ་འབྱོར་ཡོང་འབབ་ནང་ནས་བརྒྱ་ཆ་བརྒྱད་ཅུ་ལྷག་དང་གོ་ལའི་ཕྱིར་གཏོང་གི་ཚད་ལས་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ཟིན་ཡོད་པ་རེད། ལྷན་ཚོགས་དེ་ནི་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ལོར་ཨེ་ཤེ་ཡ་གླིང་ཆེན་ལ་དཔལ་འབྱོར་ཉམས་ཉེས་བྱུང་བའི་རྗེས་སུ་བཙུགས་པ་ཞིག་དང་ཐོག་མའི་དམིགས་ཡུལ་ནི་བཟོ་ལས་ཅན་གྱི་རྒྱལ་ཁབ་ཁག་དང་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཚོའི་ནོར་སྲིད་དཔོན་པོ་དང་དངུལ་ཁང་གི་དཔོན་རིགས་ཚོ་ལྷན་གཅིག་ཏུ་འཛོམས་ནས་འཛམ་བུ་གླིང་སྤྱི་ལ་འཕྲད་བཞིན་པའི་དཔལ་འབྱོར་ཚུད་པའི་གནད་དོན་ཅི་རིགས་ལ་གདོང་ལེན་བྱ་རྒྱུའི་ཆེད་དུ་ཡིན་པ་རེད།

ད་ལོའི་ལྷན་ཚོགས་དེ་མ་འཚོགས་སྔོན་ལ་རྒྱ་གར་གྱི་གྲོང་ཁྱེར་ལྔ་བཅུ་ལྷག་གི་ནང་དུ་འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཡི་ལྷན་ཚོགས་དང་འབྲེལ་བའི་ཚོགས་འདུ་ཆེ་ཆུང་ཁྱོན་ཉིས་བརྒྱ་ལྷག་ཙམ་ཅིག་འཚོགས་འདུག་ད་ལོའི་ལྷན་ཚོགས་དེ་ཡི་ཐོག་ལ་གཙོ་བོ་འཛམ་གླིང་ལྷོ་རྒྱུད་ས་ཁུལ་གྱི་དཔལ་འབྱོར་བསྐྱར་གསོ་ཡོང་རྒྱུ་དང་གནམ་གཤིས་འགྱུར་ལྡོག་དང་ཏོག་དབྱིབས་ནད་དུག་གི་འགོག་སྨན་སོགས་བརྗོད་གཞི་མང་པོ་ཞིག་ལ་བགྲོ་གླེང་གནང་རྒྱུ་རེད་འདུག་རྒྱ་གར་ཕྱོགས་ནས་བརྗོད་གཞི་གཙོ་བོ་དེ་ཡར་རྒྱས་གཏོང་ཕྱོགས་སྐོར་ལ་བྱ་རྒྱུའི་རེ་བ་བཅང་གི་ཡོད་ཀྱང་ཨུ་རུ་སུ་དང་ཡུ་ཁུ་རེན་གྱི་དམག་འཁྲུག་སྐོར་ལ་གླེང་སློང་ཤུགས་ཆེན་པོ་ཡོང་སྲིད་པ་རེད། རྒྱ་གར་ཕྱི་སྲིད་བློན་ཆེན་གྱིས་ལྷན་ཚོགས་དེ་དང་དམག་འཁྲུག་དེ་གཉིས་ཁ་ཁ་བྱེད་དགོས་པར་ནན་བརྗོད་བྱས་ཡོད་ཀྱང། ཨུ་ཡུག་དམག་འཁྲུག་དེ་བཞིན་ད་ལོའི་ལྷན་ཚོགས་ཀྱི་བརྗོད་གཞི་གཙོ་བོ་བྱ་རྒྱུ་གཏན་འཁེལ་རེད་འདུག་ནུབ་ཕྱོགས་རྒྱལ་ཁབ་ཚོས་ཨུ་རུ་སུ་ལ་ཉེས་ཆད་བསྟུད་མར་བཅད་ཞོར་ཡུ་ཁུ་རེན་ལ་ནོར་སྲིད་ཐད་ནས་རོགས་སྐྱོར་ཐེངས་མང་པོ་བྱས་ཡོད་ཀྱང་ད་ལྟ་ཕན་ཆད་རྒྱ་གར་ཚུད་པའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་འགའ་ཤས་ཤིག་གིས་ཨུ་རུ་སུ་ལ་སྐྱོན་བརྗོད་བྱས་མེད་པ་རེད། འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཡི་ལྷན་ཚོགས་ཐོག་གི་ཆབ་སྲིད་ཀྱི་ལས་རིམ་མང་པོ་ཞིག་ཚོགས་ར་ཕྱི་ལོགས་ལ་སྤེལ་སྲོལ་ཡོད་པ་རེད། དཔེར་ན་དེ་སྔོན་ཉིས་སྟོང་བཅུ་བདུན་ལོར་འཇར་མ་ནི་གི Hamburg ལ་ཚོགས་པའི་ལྷན་ཚོགས་ལ་ཆ་བཞག་པ་ཡིན་ན། སྐབས་དེར་ཨ་མེ་རི་ཁའི་སྲིད་འཛིན་ཟུར་པ Trump མཆོག་གིས་ཐེངས་དང་པོར་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་ཐུག་འཕྲད་ཀྱིས་ཕྱོགས་གཉིས་བར་ལ་དུས་ཡུན་ཆུ་ཚོད་འགའ་ཤས་རིང་གི་ཐུག་འཕྲད་གྲོས་མོལ་ཐེངས་འགའ་ཤས་བྱུང་ཡོད་པ་རེད། དེ་བཞིན་དུ་ཉིས་སྟོང་རྩ་གཉིས་ལོའི་ལྷན་ཚོགས་སྐབས་སུ་ཨ་མེ་རི་ཁའི་སྲིད་འཛིན Biden མཆོག་དང་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ཞི་ཅིན་ཕིན་རྣམ་གཉིས་ཐེངས་དང་པོར་ཐུག་འཕྲད་གྲོས་མོལ་བྱུང་ཡོད་པ་རེད།